ལོ་ལྟར་ཨོ་སྟྲེ་ལི་ཡའི་མི་གྲངས་འབུམ་བཞི་ཙམ་ལས་ཀ་དང་ཤེས་ཡོན། ནང་མི། འཚོ་གནས་སོགས་ཀྱི་ཆེད་དུ་ས་ཁུལ་འདྲ་མིན་ལ་གནས་སྤོས་བྱེད་ཀྱི་ཡོད་འདུག་ཨོ་སྟྲེ་ལི་ཡའི་མངའ་སྡེ་སོ་སོའི་ནང་སྒྲིག་ཁྲིམས་མི་འདྲ་བ་ཡོད་པས་མངའ་སྡེ་གང་རུང་ཞིག་ལ་མ་སྤོ་གོང་མངའ་སྡེ་དེའི་ཁྲིམས་ལུགས་ལེགས་པར་ཤེས་རྟོགས་ཐུབ་ན་རང་ཉིད་ལ་དགེ་མཚན་ཆེན་པོ་ཡོད། སྤྱིར་ཉེ་དུས་སུ་ཨོ་སྟྲེ་ལི་ཡའི་མངའ་སྡེ་ནང་ཁུལ་གནས་སྤོ་མཁན་ཇེ་མང་དུ་འགྲོ་བཞིན་ཡོད་འདུག། དེ་ཡང Australian Bureau of Statistics སྟེ་ཨོ་སྟྲེ་ལི་ཡའི་རྣམ་གྲངས་བསྡོམས་རྩིས་ལས་ཁུངས་ལ་གཞིགས་ན། ཨོ་སྟྲེ་ལི་ཡ་རང་ལ་སྐྱེས་པའི་མི་རྣམས་ལས་ཕྱི་ལ་སྐྱེས་པ་རྣམས་གནས་སྤོ་མང་བ་བྱེད་ཀྱི་ཡོད་པ་ཐོན་འདུག་ཨེམ་སི་ཚོགས་པའི་སྤྱི་འབྲེལ་ལས་དོན་གྱི་འགན་འཛིན་པ་ལོ་རི་ནོ་ཝེལ་ལགས་ཀྱིས། ཨོ་སི་ཀྲི་ལི་ཡར་གཞིས་སྤོ་བ་རྣམས་མངའ་སྡེ་ནང་ཁུལ་མ་སྤོ་གོང་ལ་དེ་སྔར་ཁོ་ཚོ་ཕྱི་རྒྱལ་ལས་ཨོ་སི་ཀྲི་ལི་ཡར་ཐོག་མར་སྤོ་སྐབས་བརྒྱུད་རིམ་གང་ལྟར་བྱུང་བ་ལས་ལེགས་ཆ་བླངས་དགོས་ཞེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡ་ནི་མནའ་མཐུན་རྩ་ཁྲིམས་དང་ལྡན་པའི་རྒྱལ་ཁབ་ཞིག་ཡིན་པས་མངའ་སྡེ་སོ་སོར་ཁྲིམས་ལུགས་དང་སྤྱི་ཚོགས་ཀྱི་སྒྲིག་སྲོལ་སོགས་མི་འདྲ་བ་ཡོད་པས། ཁྱེད་རང་མངའ་སྡེ་གཞན་ཞིག་ལ་སྤོ་སྐབས་ཐོག་མར་ཨོ་སི་ཀྲི་ལི་ཡར་གཞིས་སྤོ་ནས་སྡོད་སའི་མངའ་སྡེ་དང་སྒྲིག་ཁྲིམས་མི་འདྲ་བ་ཡོད་པས་ཁྱེད་ཀྱིས་སྔ་ས་ནས་དགོས་ངེས་གྲ་སྒྲིག་གནང་དགོས་པ་ཡིན། དེ་ཡང་ཁྱེད་རང་ཐོག་མར་མངའ་སྡེ་གཞན་ལ་མ་སྤོ་གོང་གཞུང་འབྲེལ་ལས་ཁུངས་ཁག་དང་དངུལ་ཁང། མོ་ཊ་དེབ་སྐྱེལ་ཁང་སོགས་འབྲེལ་ཡོད་ལས་ཁུངས་ཆ་ཚང་ལ་ཁ་བྱང་གསར་པ་དེ་དེབ་སྐྱེལ་གནང་དགོས་པ་ཡིན། དེ་དག་མང་ཆེ་བ་ཁྱེད་ཀྱིས་དྲ་ཐོག་བརྒྱུད་འགྱུར་བ་གཏོང་ཆོག་པ་ཡིན་ཞེས་ཡང་ལོ་རི་ལགས་ཀྱིས་གསུངས་དོན།
དང་ཐོག་ཁྱེད་ཀྱིས་སོ་སོའི་ཁ་བྱང་གསར་པ་དེ་གྲོགས་པོ་གྲོགས་མོ་ལ་བཤད་པ་ཙམ་མ་ཡིན་པར། སོ་སོའི་དངུལ་ཁང་དང་ཡང་གལ་སྲིད་ཁྱེད་རང་གཞུང་ལས་སྐྱོབ་གསོ་དངུལ་བླངས་ཀྱི་ཡོད་ན། Centrelink ལ་ངེས་པར་དུ་ཁ་བྱང་གསར་པ་དེ་སྤྲོད་དགོས། དེ་བཞིན་ཡང་ཁྱེད་ཀྱི་མཐོང་མཆན་ལག་ཁྱེར་ལ་དཔག་པའི་གཞིས་སྤོ་ལྷན་ཁང་ལ་སྙན་སེང་ཞུ་དགོས་པ་ཡང་ཡོད། ལྷག་པར་དུ Medicare ཆེད་ཁྱེད་ཀྱི་ཁ་བྱང་གསར་པ་དེ་ངེས་པར་དུ་སྤྲོད་དགོས་པ་ཡིན། Pallavi Thakur ལགས་ནི་དེ་སྔ་རྒྱ་གར་ནས་སིད་ནི་སྤོ་བ་དང། ཉེ་ཆར་ཁོང་མོས་ལས་ཀའི་མདུན་ལམ་བཟང་བ་ཡོང་ཆེད་གྲོང་ཁྱེར་མེལ་སྦོན་དུ་སྤོ་བ་རེད་འདུག། ཁོང་མོས་ཉམས་མྱོང་བརྒྱུད་ཁྱེད་རང་མངའ་སྡེ་གཞན་ལ་མ་སྤོ་གོང་ནས་དེར་སྤོ་སྐབས་འགྲོ་གྲོན་གཏོང་རྒྱུའི་དངུལ་ལོགས་སུ་བསགས་དགོས་ཞེས་ལམ་སྟོན་གནང་བར། Since it was a big move from one state to another, it was important to have a budget in mind མངའ་སྡེ་གཅིག་ནས་གཅིག་ལ་སྤོ་སྐབས་འགྲོ་གྲོན་གྱི་འཆར་གཞི་ཡང་བཏིང་དགོས་པ་གལ་ཆེན་པོ་ཡིན། ང་ཚོ་སིད་ནི་ནས་མེལ་སྦོན་ལ་སྤོ་བར་ཁྱོན་བསྡོམས་སྒོར་ཁྲི་གཅིག་འགྲོ་སོང་བཏང་བ་ཡིན། དེར་བརྟེན་སྔ་ས་ནས་འཆར་གཞི་བཏིང་རྒྱུ་དེ་གནད་འགག་ཆེན་པོ་རེད་འདུག།

NRMA། ལ་བསྒྱུར་བ་ཡིན། ཡིན་ན་ཡང་ང་ཚོ་མེལ་བོན་ལ་སྤོས་རྗེས། NRMA། ཀམ་པ་ནི་དེ Victoria མངའ་སྡེ་ནང་ཁྱབ་ཆེན་པོ་མེད་པ་དང། Bupa ཡིས Victoria མངའ་སྡེའི་སྒྲིག་ཁྲིམས་ལ་བརྟེན་འགན་བཅོལ་ཉེན་སྲུང་གི་གླ་ཆེ་བ་ལེན་གྱི་ཡོད་འདུག་དེར་བརྟེན་ང་རང་མཐར། RACV། ཞེས་པའི་འགན་བཅོལ་ཀམ་པ་ནི་ལ་ཐོ་འགོད་བྱས་པ་ཡིན། སྤྱིར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་ཐུན་མོང་གི་ཤེས་ཡོན་སྒྲོམ་གཞི་ཡོད། འོན་ཀྱང་ལོ་རི་ནོ་ཝེལ་ལགས་ཀྱིས་ཁྱེད་ཀྱིས་རང་ངོས་ནས་སློབ་གྲྭར་དེབ་སྐྱེལ་བྱེད་ཚུལ་དང། ལས་རིགས་སློབ་ཚན་ཁག་འདྲ་མིན་སྦྱོང་བར་དགོས་མཁོའི་ཆ་རྐྱེན་སྐོར་ཉམས་ཞིབ་གནང་དགོས་ཞེས་ཁོང་གིས་གསུངས་དོན།
གལ་སྲིད་ཁྱེད་རང་དང་ཁྱེད་ཀྱི་ཕྲུ་གུ་རྣམས་སློབ་གྲྭ་དང་ལས་རིགས་སྦྱོང་བརྡར་སོགས་གང་རུང་ན་དེབ་སྐྱེལ་ཟིན་པ་ཡིན་ན། ཁྱེད་ཀྱིས་མངའ་སྡེ་གཞན་ལ་མ་སྤོས་སྔོན་ནས་དེ་གར་ཤེས་ཡོན་གྱི་སྒྲོམ་གཞི་དང་སློབ་དུས་ཀྱི་མཚམས་སློབ་གྲྭའི་གུང་གསེང་སོགས་ག་དུས་ཡིན་མིན་སྐོར་ངེས་པར་དུ་ཤེས་རྟོགས་དགོས་པ་གལ་ཆེ། གང་ཡིན་ཟེར་ན་མངའ་སྡེ་སོ་སོའི་ནང་སློབ་དུས་འཚོགས་ཡུན་དང་གུང་གསེང་སློབ་ཚན་སོགས་ཅུང་མི་འདྲ་བ་ཡོད། མངའ་སྡེ་སོ་སོའི་ནང་མོ་ཏྲ་དེབ་སྐྱེལ་དང་ཁ་ལོ་བའི་ལག་འཁྱེར་བླངས་ཚུལ་གྱི་སྒྲིག་ཁྲིམས་ཡང་ཅུང་མི་འདྲ་བ་ཡོད་པ་ཡིན། དཔེར་ན། དགོས་མཁོའི་ཡིག་ཆ་དང་དེ་དག་བཟོ་གླ་གོང་ཚད་ལ་ཡང་ཁྱད་པར་ཡོད། ཡང་ལོ་རི་ལགས་ཀྱིས།
ཁྱེད་རང་མངའ་སྡེ་གཞན་ཞིག་ལ་སྤོ་རྗེས་ཟླ་བ་གསུམ་གྱི་ནང་ཚུད་ལ་མོ་ཏྲའི་ལག་འཁྱེར་ངེས་པར་དུ་བསྒྱུར་དགོས། དེ་ཡང་མངའ་སྡེ་སོ་སོའི་ནང་འགྲིམ་འགྲུལ་གྱི་འགྲོ་སྟངས་མི་འདྲ་བ་ཡོད་པས་ཁྲིམས་ལ་ཡང་ཁྱད་པར་ཡོད། དཔེར་ན་གྲོང་ཁྱེར་མེལ་བོན་ལ་མཚོན་ན Tram གྱི་ཆ་རྐྱེན་ཡོད་པས་ལམ་ཁྲིམས་དང་སྤྱི་པའི་འགྲིམ་འགྲུལ་གྱི་སྒྲོམ་གཞི། ལག་འཛིན་ཉོ་སྟངས་སོགས་མི་འདྲ་བ་ཡོད་པ་ཡིན། ཨོ་སི་ཀྲི་ལི་ཡའི་ནང་འོས་ཤོག་ངེས་པར་དུ་འཕེན་དགོས་པ་ཡིན་པས་ཁྱེད་རང་གང་དུ་སྤོ་ཡང་རང་ཉིད་ཀྱི་འོས་བསྡུའི་གནས་ཚུལ་ཞིབ་ཕྲ་ལ་འགྱུར་བ་གཏོང་དགོས། Lori Norville ལགས་ཀྱིས་ཨོ་སི་ཀྲི་ལི་ཡའི་འོས་བསྡུ་ལྷན་ཁང་གིས་ཁྱེད་ཀྱི་གནས་ཚུལ་ལ་འགྱུར་བ་གཏོང་སྟངས་ཐབས་ལམ་མི་འདྲ་བ་འགའ་ཤས་བཏོན་ཡོད་ཅེས་ཁོང་གིས་གསུངས་དོན། ཁྱེད་རང་མངའ་སྡེ་གཞན་ལ་སྤོ་སྐབས་ཨོ་སི་ཀྲི་ལི་ཡའི་འོས་བསྡུ་ལྷན་ཁང་ལ་སྙན་སེང་ཞུ་དགོས་ལ། མངའ་སྡེ་གཞན་དེར་སླེབས་རྗེས་ཁྱེད་ཀྱིས་ངེས་པར་དུ་མངའ་སྡེ་དེའི་འོས་མིར་དེབ་སྐྱེལ་གནང་དགོས། དེ་ལྟར་མ་གནང་ན་ཁྱེད་རང་འོས་འཕེན་མི་ཆོག་པས་དངུལ་ཆད་ཕོག་ངེས་རེད། ཁྱིམ་ཚང་མང་དག་ཅིག་སོ་སོའི་རིག་གཞུང་གཅིག་པ་ཅན་གྱི་མི་ཚོགས་དང་འབྲེལ་མཐུད་བཟང་པོ་ཡོང་ཆེད་གནས་སྤོས་བྱེད་ཀྱི་ཡོད་འདུག། པཱ་ལ་ཝི་ལགས་ཀྱིས་ཁོང་མོ་མེལ་བྷོན་ལ་མ་སྤོས་སྔོན་སྤྱི་ཚོགས་དྲ་ལམ་བརྒྱུད་རྒྱ་གར་བ་གཞན་ལས་བསམ་ཚུལ་དང་ཁ་ཡོད་ལག་ཡོད་ཀྱི་ལམ་སྟོན་ཐོབ་བྱུང་ཞེས་ཁོང་མོས་འགྲེལ་བརྗོད་གནང་དོན། So basically I posted my query on Facebook ང་རང་ལ་དོགས་འདྲི་གང་ཡོད་པ་རྣམས་ངོ་དེབ་ཏུ་བཀོད་པ་ཡིན། སེམས་བཟང་ཅན་གྱི་མི་མང་པོ་ཞིག་གིས་ང་ལ་ལམ་སྟོན་སློབ་གསོ་གནང་བྱུང། ང་རང་ལ་མཚོན་ན་གྲོང་ཁྱེར་གྱི་ཉེ་འགྲམ་ལ་སྤོ་འདོད་བྱུང། དེ་ཡང་ལོ་རི་ནོ་ཝེལ་ལགས་ཀྱིས་རང་ཉིད་ཀྱི་སྤྱི་ཚོགས་ཀྱི་མི་རྣམས་ཙམ་མ་ཡིན་པར། གཞིས་སྤོའི་གནད་དོན་ཐོག་རོགས་སྐྱོར་གནང་མཁན་གྱི་ཚོགས་པ་ཁག་ལས་རོགས་སྐྱོར་བླངས་ཆོག་ཞེས་ཁོང་གིས། གཞུང་གི་ངོས་ནས་ཁྱེད་ལ་རོགས་སྐྱོར་གནང་ཆེད་རིན་མེད་དུ་སྐད་སྒྱུར་གྱི་མཐུན་རྐྱེན་བསྐྲུན་ཡོད། དེ་བཞིན་ཁྱེད་ཀྱིས་སོ་སོའི་ས་ཁུལ་ལ་ཡོད་པའི་གཞིས་སྤོའི་རོགས་སྐྱོར་ཚོགས་པ་དཔེར་ན Victoria ལྟ་བུ་མཚོན་ན Ames བརྒྱུད་ལམ་སྟོན་བླངས་ཆོག། དེ་ཡང་ཨོ་སི་ཀྲི་ལི་ཡ་ནི་འཛམ་གླིང་ནང་སྔོན་འགོག་ཟུར་བཀག་གི་ཁྲིམས་དམ་ཤོས་ཅན་གྱི་རྒྱལ་ཁབ་ཅིག་ཆགས་ཡོད། ཁྲིམས་དེ་ནི་ཕྱིའི་རྒྱལ་ཁབ་ཙམ་མ་ཡིན་པར་མངའ་སྡེ་ནང་ཁུལ་འགྲིམ་འགྲུལ་བྱེད་ན་ཡང་གཅིག་མཚུངས་ཡིན་འདུག་དེར་བརྟེན་ཁྱེད་ཀྱིས་ངེས་པར་དུ་ཨོ་སི་ཀྲི་ལི་ཡ་གཞུང་གི་མངའ་སྡེ་ནང་ཚུལ་གྱི་སྔོན་འགོག་ཟུར་བཀག་ཁྲིམས་དྲ་ཐོག་ཏུ་ལེགས་པར་ཀློག་ནས་རྩི་ཤིང་དང་འབྲུ་རིགས་སྲོག་ཆགས་སེམས་ཅན་རྣམས་ནམ་ཡང་འཁྱེར་མི་ཆོག་པ་སེམས་ལ་ངེས་དགོས།